ལུང་པ་ཕྱི་ལོགས་ལ་ཚོང་རྒྱབ་ཀྱི་འདུག་ཟེར་ནས་ག་འདྲས་བྱས་ནས་ཧ་གོ་ཐུབ་རེད། ད་དང་པོ་དེ་ལ་ཡ་ཧ་ར་པཱི་གི་ས་ཆ་དེ་ནང་ལ་ཡ་ཨར་ཀོ་ལོ་ཇི་དེ་འཛུལ་གྱི། ཨ་ནི་མ་གན་གྱི་ཅིག། རེད་བ། ཀོ་པར། ལྕགས་དེ་འདྲས་ཁ་ཤས་ཅིག་རྙེད་རེད། ད་མ་གན་ལབ་མཁན་དེ་ས་ཆ་དེ་ད་ལྟའི་ཆ་ལ་ད་ལྟ་འདི་ལ་ཡོད་རེད། སའུ་ཏི་ཨ་ར་བི་གི་དེའི་ཤར་ལྷོ་དེ་ལ་ཡོད་རེད་བ། ད་དེ་འདྲས་བྱས་ནས་ཨ་ནི་ཧ་ར་པན་མི་དེ་ཚོས་ཀྱི་ཨ་ནི་ཁོ་ཚོས་གི། ཀོ་པར་དེ་རེད་བ་ལྕགས་དེ་ལེན་བྱས་ཁོ་ཚོས་ཚོང་དེ་འདྲས་བྱས་ནས་རྒྱབ་གོ་རེད། ད་ཨར་ཀོ་ལོ་ཇི་དེ་ཚོས་ཀྱི་ཁོ་རང་ཚོ་ཁུངས་ག་རེ་ལ་བལྟས་བྱས་ཨ་ནི།

ད་དེའི་སྔོན་ལ་ཡ་ཁྱོད་རང་ཚོ་ལ་ཞུ་བ་ནང་བཞིན་ཅིག་གི་ཨར་ཀོ་ལོ་ཇི་དེ་ཚོས་དེང་སང་ཡིན་ནའི་ད་ལྟའི་དུས་ཚོད་ལ་ཡིན་ནའི་ཨ་ནི་ཁོ་རང་ཚོ་གི་ཧ་ར་པ་ནི་གི་ཅིག་ཡི་གེ་དེ་འདྲའི་ཀློག་ཐུབ་གོ་མ་རེད་ད། འདི་སོང་ཙང་ད་དུང་ཡིན་ནའི་ང་ཚོ་ཧ་ར་པ་ནི་གི་ཅིག་ལོ་རྒྱུས་མང་པོ་ཅིག་ཨ་ནི་རྙེད་རྒྱུ་རེད་ཟེར་ང་ཚོ་འདི་གི་ཅིག་ཤེས་གོ་རེད་ར། ཨ་ནི་ང་ཚོ་ཧ་ར་པ་ནི་གི་སྐོར་ལ་ཡ་མ་ཅིག་ང་ཚོ་ཤེས་ཡ་འདི་ག་རེ་རྒྱུད་ནས་ཤེས་གོ་རེད་ཞུ་ན་ཁོ་རང་ཚོའི་གི་རེད་བ་ཅ་ལག་འདི་འདྲའི་གི་རྒྱུད་ནས་ང་ཚོ་ད་ལྟ་བར་དུ་ཨ་ནི་ཅིག་ཨ། ཤེས་ཤེས་ཐུབ་ཡ་དེ་འདི་གི་ཅ་ལག་གི་རྒྱུད་ནས་རེད་འདི་ལབ་གོ་རེད་ཨོ་ཁེ། དེ་གཅིག་བྱས། ད་ཧ་ར་པ་ནི་གི་རྗེ། ཁོ་ཚོས་ཀྱི་ཡི་གེ་འདི་རེད་བ་ཀློག་མ་ཐུབ་ཀྱི་རྒྱུ་མཚན་མང་པོ་ཅིག་ཡོད་རེད་དང་པོ་འདི་ལས་ག་རེ་ཞུ་ན། ད་དང་པོ་འདི་ལ་ག་རེ་ཞུ་ན་ཁོ་རང་ཚོས་ཀྱི་བརྗོད་བྱ་ཅིག་བྲི་དགོས་ཡིན་ན་ཁོ་རང་ཚོས་ཚིག་ག་ཚོད་བེད་སྤྱོད་བྱེད་ཀྱི་ཡོད་རེད་ཞུ་ན་ཨ་ནི་ཚིག་ཉི་ཤུ་རྩ་དྲུག་ཅིག་བེད་སྤྱོད་བྱེད་ཀྱི་ཡོད་རེད་འདི་གཅིག་བྱས་རེད་བ། ད་གཙོ་བོ་འདི་ཁོ་རང་ཚོས་ཡི་གེ་འདི་ང་ཚོ་ཀློག་མ་ཐུབ་ཀྱི་རྒྱུ་མཚན་འདི་ག་རེ་རེད་ཞུ་ན་ཁོ་རང་ཚོ་ལ་ཡ་གསལ་བྱེད་ད་མ་བཟོ་ན་ག་ཚོད་ཡོད་རེད་ཞུ་ན། སུམ་བརྒྱ་བདུན་ཅུ་དོན་ལྔ་ནས་ཕྱིན་ནས་བཞི་བརྒྱ་བར་དུ་ཡོད་རེད་བ། ཨ་ནི་ཁོ་རང་ཚོས་ཀྱི་ཡི་གེ་ག་རེ་བྲིས་པ་ཡིན་ནའི་ཁོ་རང་ཚོས་ཀྱི་རེད་བ་ཨ་ནི་ཅིག